ཡིན་ནང་ཡོང་མཁན་སོང་མ་ཡོངས། ད་དེའི་སྟེང་ན་མི་དམངས་སི་བར་ལ་ནོར་སྤུངས། ནོར་ཉུང་ངུན་མ་སྤུངས་མ་མང་པོ་སྤུངས། དེ་ནང་ནའང་རིན་ཐང་ཅན་མ་མང་པོ་སྤུངས་ཨ་མཛད། འོ། ད་གལ་ཏེ་སུ་ཨ་མཐོང་སྟེ་ཡོད་ན་ཚོར་ཏེ་ཡོད་ན་མ་གསང་ང་ཟེར། ཡང་ཨི་ནོར་ཡོད་ཚང་མ་ཁྱེར་ཅིག།
ཨི་ནོར་ཚང་མ་ཁྱེར་ན་རེ་གལ་ཏེ་སུ་ཨ་མཐོང་སྟེ་ཡོད་ན་མོལ་ལིན་ཁྱབ་བསྒྲགས་བྱོས་པ། རྒྱལ་པོ་མཁྱེན་ངས་མཐོང།

གུ་རུའི་སྐུ་ཨ་ལག་པ་རྩེ་མ་ཐུབ་པ་ལོག་སྟེ་ཧ་ལིན་ཧུ་ལིན་རྒྱལ་པོ་ཨ་ཞུས། ཨོ། བློན་པོ། ཧུ། དམག་དཔོན་ཀུན། ཨི་བློན་པོ་ཀུན་ལ་གོ་མ་ཆོད་ད་ཡིན་ནོག། ཉེ་ཞ་དམག་དཔོན་ཀུན་སྐྱོད་དེ་དགེ་སྦྱོང་དག་ས་རང་འཁྲིད་དེ་ཁྱོང།

དེ་ནས་མར་ལ་ལྷོ་ནང་ཚང་མ་ཁྲེ་ཡན། སུའི་ཐག་པ་སུའི་ཚེར་མང་སུའི་ས་དོང་ཡང་སུ་སི། གུ་རུ་རིན་པོ་ཆེ་ཐག་པ་བཅིངས་སྟེ་བཀྱིག་གིན་ཧྲིལ་གིན་བསྡམ་མིན་ལྷོ་ལྡན་ནང་ནས་ཕི་ལོག་ཕིང་སྟེ་ཁྱོངས།

འདི་ཅི་ཞིག་ཡིན་ནོ། ཀྱེ་རྒྱལ་པོ་རིན་པོ་ཆེ། ཡ་གི་ནགས་ཚལ་ན། རྒྱ་མཚོ་འཁྱིལ་བའི་མཐའ་ལ། མེ་ལྕེ་ཆེན་པོ། ཆེ་རུ་འབར་བའི་ནང་ན། མེ་ཏོག་པད་མའི་སྡོང་པོ་སྐྱེས་པའི་སྟེང་དུ། ཁྱེའུ་ཆུང་ཞིག། དྭངས་བསིལ་ལེ་རེ་བཞུགས་འདུག། སྐུ་ནི་མཛེས་པ་སྐུ་མདོག་དུང་དང་འདྲ། ལྷུང་བཟེད་ཐམས་ཅད་འཇའ་དང་འོད་ཀྱིས་བསྐོར་བ། རྒྱལ་པོའི་སྲས་མོ།

ཁྱོད་སྡིག་པའི་རྒྱལ་པོ་བྱོན་པ་ལགས་སམ། ཉོན་མོངས་པའི་རྩ་བ། མ་རིག་འདོད་ཆགས་ཁོང་ཁྲོ་དང་བཅས་ལ། རྟག་ཏུ་གནས་པའི་ཁྱོད་རྒྱལ་བློན་བཙུན་མོ་འཁོར་བཅས་བྱོན་པ་ལགས་སམ། ཆོས་ཀྱི་སྙིང་པོ་སེམས་ཅན་གོ་བར་བྱེད་པ་ཡིན་ན་ཡང།

བཤགས་པ་སལ། ཡང་ཕོ་བྲང་ལ་ལོག་སྟེ་ཕེབས་ཤེས་མཛད། ཡང་ཕོ་བྲང་ལ་ལོག་སྟེ་ཕེབས་སེ་ང་ཞ་ལན་ཆགས་ཅན་ཚང་མ་ལ་ཆོས་སི་སྒོ་ནས་ཐུགས་རྗེ་གཞིགས། སུ་ཚང་མས་དད་གུས་མོས་པ་ཆེན་པས་ཕྱག་ཕུལ་ལ་མཛད།

བཤགས་པ་སལ། ཡང་ཕོ་བྲང་ཨ་ལོག་སྟེ་ཕེབས་ཤེས་མཛད། ཡང་ཕོ་བྲང་ཨ་ལོག་སྟེ་ཕེབས་སེ་ང་ཞ་ལན་ཆགས་ཅན་ཚང་མ་ལ་ཆོས་སི་སྒོ་ན་ཐུགས་རྗེ་གཟིགས། སུ་ཚང་མས་དད་གུས་མོས་པ་ཆེན་པོས་ཕྱག་ཕུལ་ལ་མཛད།

ང་པདྨ་འབྱུང་གནས་སི་སྐུ་གསུང་ཐུགས་ཀྱི་བཀོད་པ་ཚང་མ། འགྱུར་བ་མེད་མཁན་ནི་ནམ་མཁའ་ཙོགས་ཡིན། དེ་བོ་གསུངས་པ་སང་དགའ་མོ་དང་འཐད་པོ། ཡོངས་ཤིག་མ་ཡོངས་ཤིག། ཉེ་རིང་དང་ཆགས་ཤེས།

ཐུགས། རྒྱལ་མཚན། ཡང་ཤིང་རྟ་འཁོར་ལོ་མ་མགྱོགས་པ་ཁྱོང་བཞིན་དང། རྒྱལ་པོ་ཆེན་པོས་བཀའ་སལ་མཁན་ནང་བཞིན་ལ།

ཤིང་རྟ་འཁོར་ལོའི་ཀ་གུ་རུ་རིན་པོ་ཆེ་བཞུགས། འཁོར་ལོ་འཐེན་མཁན་ནི་རྟའི་ཚབ་ལ་རྒྱལ་པོ་ཁོང་རང་མཛད་དེ་ཤིང་རྟ་འཐེན་ན་མཛད་དེན། ཐིག་ན་མེད་མཁན་ནི་དགའ་སྐྱིད་ཕུན་སུམ་ཚོགས་པ་དང་མཉམ་པོ་ཕོ་བྲང་ཨ་གདན་ཞུས།

གཏུག་ས་ན་མེད་མཁན་ནི་མི་ཀུན་ནི། གཏམ་ངན་ལ་ཉན་ཏེ། བརྗོད་ངན་བཀལ་ཏེ་བཙོན་ལ་བཀག་མཁན་ནི་བུ་མོའི་ཅང་ཁོ་ག་ཅིས་མི་སྲིད། ལྷ་ལྕམ་གཟིགས་པ་རིག་ཞལ་ནས་སྤུ་ལུག་སང་མ་ཕིང་ཨ་ཞལ་གདོང་བཟློགས་ཏེ་ཐུགས་སྲོ་མཛད་དེ་བཞུགས་པ།

ཨ་མའི་སྲོག། ཨ་མའི་སྲོག་མི་ཟེར་ཅེས་དང་མི་སྲིད་ཅེས་ང་ཞ་སྡིག་ཅན་ཀུན་ལ་ད་ཅང་མ་ལུས། དགོངས་པ་སལ། ཡང་བཙོན་ཁང་འཕངས་ཏེ་ཕོ་བྲང་ཨ་སྐྱོད་ཞུས་ཀྱང་མགོ་སྲུག་སལ་ལེན་མན་ཨ་མ་ལེ་མན། མན། ངའི་སྐྲ་ཚང་མ་ལ་ཉེ་ཞའི་གཏམ་ངན་ནི་མདུད་པ་བཏགས་ཚར། ཉེར་གཏོང་ལགས་སྨ།

བཙུན་མོའང་ནི་ཁ་མ་ཁ་སྐྱང་ང་ལོག་སྟེ་རྒྱལ་པོ་ཨ་ཞུས་པ།
ཁྱེད་རྒྱལ་པོ་ཡིན་ཟེར་ནས་དེ་འདྲ་བརྗོད་དགོས་པ་ཅི་ཡིན། བུ་མོ་ཤི་ན་ཁྱེད་རང་ཤེས།

འཁོར་ཉེ་དུ་འདི་རྣམས་ཀྱང། རང་ཉིད་འཁོར་བར་འཆིང་བྱེད་ཡིན་པས། འདུས་པའི་མཐའ་མ་འབྲལ་བ་ཡིན་པར་ཁྱོད་ཀྱིས་ཤེས་ཏེ། འདི་རྣམས་ལ་ཆགས་པ་དང་ཞེན་པ་སྤངས་ཏེ། འདི་དང་ཕྱི་མར་ཕན་པའི་དམ་པའི་ཆོས་སྒྲུབ་དགོས་པ་ཅི་ནས་ཀྱང་གལ་ཆེ་བ་ཡིན་པས། བདག་པདྨ་འབྱུང་གནས་ཀྱི་སྙིང་གཏམ་འདི། ཁྱོད་མན་དཱ་ར་བའི།

གུ་རུ་རིན་པོ་ཆེའི་ཞབས་དྲུང་ང་ཕྱག་འཚལ་ཏེ། རང་ངི་མིག་སྙིང་ངི་སང་རིན་ཆེན་བུ་མོ་ལྷ་ལྕམ་མན་དཱ་ར་བ་ཕུལ་ལ་མཛད། བང་མཛོད་དི་རྒྱུ་ནོར་ཡོད་ཚད་བཟང་རིན་བཟང་ཚད་བླ་མ་ཕུལ། ལྷག་ལུས་ཚང་མ་བློན་འབངས་དང་དགོས་པ་ཅན་ཚང་མ་ལ་ཕངས་པ་མེད་པ་བགོས་ཏེ་སྩལ་ཏེ། ད་ང་ཞ། འཁོར་བའི་ནང་སྒོར་གོ་སྐབས་ཚང་མ་ལ། དམ་པའི་ལྷ་ཆོས་ཟབ་མོ་གསུང་ང་བཟའ་བཞིན། ཆོས་སྲིད་བདུད་རྩིར་ཚིམ་ཞུ་བ་བཟའ། བདག་གི་བླ་མ་རྟག་ཏུ་བཞུགས་སུ་གསོལ། མ་བཟའ། བླ་མ་ངེད་རང་ངའི་དབུ་བླ་བཟའ་སྟེ་བཞུགས་ས་བཟའ། བཞུགས་སྟེ་བཞུ་བ་ཕུལ་སྨོན་ལམ་བཏབ།
ཨོ།
ཨོ་དར་རྒྱལ་པོ་ཆོས་བསམ་བྱེད།
ཆོས་སྲིད་པའི་གསོལ་བ་སྨོན་ལམ་བཏབ།

དྲང་བའི་དོན་དུ་ཡིན་པར་ཤེས་པར་གྱིས། འཁོར་བ་དང་མྱང་འདས་ཀྱི་ཁྱད་པར་གསུང་བར་ཞུ།
འཁོར་བ་དང་མྱང་འདས་ཀྱི་ཁྱད་པར་ནི། སེམས་ཅན་འཁྲུལ་སྣང་གི་དབང་གིས། འདི་ལྟར་སྣང་བའི་སྒྱུ་མ་དང་རྨི་ལམ་ལྟ་བུའི་ཆོས་ཐམས་ཅད་ཀྱི་རང་བཞིན་མ་ཤེས་པ་ཐམས་ཅད་འཁོར་བ་དང།

འཁོར་བ་ལས་ཐར་བའི་དུས་མི་འདུག། ཁྱོད་ཀྱིས་ཡབ་རྒྱལ་པོའི་སྐྱེ་བ་བསམ་གྱིས་མི་ཁྱབ་པ་ལེན་དགོས་པའི་རྒྱུ་མཚན་ནི། ཐོག་མར་བྱང་ཆུབ་མཆོག་ཏུ་སེམས་བསྐྱེད་དེ། སེམས་ཅན་གྱི་དོན་དུ་སྐྱེ་བ་ལེན་པ་རེད་མ་གཏོགས། སངས་རྒྱས་ཁྱོད་ཀྱི་མགོ་སྐོར་བཏང་བ་མ་ཡིན། དེས་ན་འཁོར་བ་ལ་སྐྱོན་དང། མྱང་འདས་ལ་ཡོན་ཏན་དུ་མི་འཛིན་པར། འཁོར་འདས་དག་མཉམ་དུ་རྟོགས་པ་ཅི་ནས་ཀྱང་གལ་ཆེ་བ་ཡིན་པས།

རིགས་གསུམ་མགོན་པོའི་བྱིན་གྱིས་བརླབས་ཤིང། ཚེས་བཟང་དང་དུས་བཟང་རྣམས་སུ། ཡེ་ཤེས་ཀྱི་མཁའ་འགྲོ་མ་རྣམས་དངོས་སུ་བྱོན་ནས། དབང་བསྐུར་བ་དང་ལུང་བསྟན་པ་སོགས། གནས་གཞན་ལས་ཁྱད་པར་དུ་འཕགས་པ་ཡིན་པས། ཀྭ་ཡེ་མན་དཱ་ར་བ། ད་ནི་ངེད་ཅག་རྣམས་བྲག་ཕུག་མ་རུ་ཏི་ཀར་འགྲོ་ལ།